གཉིས་པ་ལ་ནི་གསུམ་དུ་དབྱེ་བ་དང་གསུམ་ཉིད་དུ་ངེས་པར་སྒྲུབ་པའོ་ཟེར་བ། གསུམ་ཉིད་དུ་ངེས་པ་རྟགས་ཡང་དག་ལ། འབྲས་རང་མ་དམིགས་རྟགས་གསུམ་ཡོད་ཟེར་ལབ་པ་རེད་བ་གསུམ་ཉིད་དུ་ངེས་པར་སྒྲུབ་པ། རྟགས་གསུམ་ཉིད་དུ་ངེས་པར་སྒྲུབ་པ་ཁོ་ལ་ག་རེ་ཟེར། འོ་དོན་གྱི་འབྲེལ་བ་དབང་བཙན་པའི་དབང་དུ་བྱས་ན། རྐང་པ་བཞི་པའི་རྒྱས་བཤད་ཀྱི་གཞུང་རྣམ་གསུམ་ཉིད་ཅེས་པའི་ངེས་བཟུང་གི་སྒྲུབ་བྱེད་དུ་སྦྱར་རོ་ཞེས་བརྗོད་པ། འོ་ཁོ་ཡིན་པ་རེད། ད་གཉིས་པ་ལ་ནི། ཡང་དག་གི་ཁྱད་པར་གསུམ་དུ་མ་འདུས་པ་དགག་པ། རྟགས་སྣང་གི་ཁྱད་པར་ཡང་དག་ཏུ་འདུས་པ་དགག་པ།

རྐྱེན་ཀྱང་ནི་དེ། རྫས་ཐ་དད་ཁོ་རྟགས་སུ་བཀོད་ནས་གོ། རྫས་ཐ་དད་དུ་གྲུབ་པ་མ་རེད། སྔ་ཕྱིའི་རྟགས་ལ་བརྟེན་པ་རེད། དེ་ཉིད་རྟགས་སུ་མི་རུང་སྲིད། རྫས་ཐ་དད་ཡིན་མཁན་གཅིག་ལ་རྟོགས་པ་སྐྱེས་ན་ཡང་དེ་འདྲ་བ་དེ་རྟགས་སུ་མི་རུང་བ་རེད། ཁོ་སྒྲུབ་མཁན་གྱི་རྟགས་ཡང་དག་རེད་ཀྱི་མ་རེད། ལན། ཚོགས་པའང་མ་ཡོད་དེ་ཅི་དང་དེ་རེད། ཁ་ནང་བུ་རམ་གོང་བུའི་སྟེང་དུ་ཆོས་ཅན་བུར་རོ་ད་ལྟ་བ་ཡོད་དེ་བུར་གཟུགས་ད་ལྟ་བ་ཡོད་པའི་ཕྱིར། དཔེར་ན་བུར་རོ་ད་ལྟ་བ་དང་བུར་གཟུགས་ད་ལྟ་བ་གཉིས་མོ་དེ་རྫས་ཐ་དད་རེད་བ། བུ་རམ་གྱི་རོ་དང་གཟུགས་གཉིས་མོ་དེ་ག་རེ་རེད། རྫས་ཐ་དད་རེད་དེ་བཞག། ཡིན་ཙང་ད་ལྟ་བ་ཡིན་པ་འདྲ་འདྲ་ཡིན་ཙང་དུས་མཉམ་པ་རེད་བ། ཡིན་ཙང། རྫས་ཐ་དད་ལ་ཟེར་དུས་རྩ་ག་རེ་ཟེར་ན། བུར་རོ་ད་ལྟ་བའི་རྟགས་ལ་བརྟེན་ནས། བུར་གཟུགས་ད་ལྟ་བ་རྟོགས་པའི་རྗེས་དཔག་ཚད་མ་གཅིག་སྐྱེ་གི་རེད་ཟེར་གྱི་ཡོད་རེད་བ། རྗེས་དཔག་ཚད་མ་གཅིག་སྐྱེ་གི་རེད་ཡིན་ན་ཡང། བུར་རོ་ད་ལྟ་བ་དེ་བུར་གཟུགས་ད་ལྟ་བ་སྒྲུབ་པའི་རྟགས་ཡང་དག་མ་རེད། དེ་རྟགས་ཡང་དག་མ་ཡིན་ན་རྟགས་ནི་རེད་ཤག་ག་རེ་རེད་ཟེར་ན་རྟགས་རྟགས་སྣང་རེད། རྟགས་རྟགས་སྣང་ཡིན་པ་ག་གིས་ཤེས་ཀྱི་ཟེར་ན་ཚོགས་པ་ག་རེ་ཡིན་ད།

དུས་ཡུན་མི་མཉམ་མཁན་ཁོ་གཉིས་རྒྱུ་འབྲས་མ་ཡིན་མཁན། བུར་གཟུགས་ད་ལྟ་བ་དང་བུར་རོ་ད་ལྟ་བ་གཉིས་མོ་རྫས་ཐ་དད་དུས་ཡུན་མཉམ་མཁན་དེ་བཞག་སོང་ང། ཀ་བ་དང་བུམ་པ་གཉིས་མོ་དེ་རྫས་ཐ་དད་དུས་ཡུན་མཉམ་མཁན་བཞག་གི་འདུག་ང། མེ་དང་དུ་བ་གཉིས་མོ་དེ་རྫས་ཐ་དད་དུས་མི་མཉམ་མཁན་བཞག་གི་འདུག་ང་དེ་འདྲ་པོ་ཅིག་རྫས་ཐ་དད་དུས་ཡུན་མི་མཉམ་མཁན་རྒྱུ་འབྲས་མ་ཡིན་མཁན་ཁྱེར་ཤོག་ཟེར་ཡ་རེད་ངས་དེ།

དེ་འདྲས་ཅིག་ཡོད་ནི་ཡོད་དེ་མི་མཐུན་ཞེས་པ་འོག་མ་ད་དེ་དེ་འདྲས་ཅིག་གང་འདྲས་ཅིག་ཡོད། རྫས་ཐ་དད་ཡིན་མཁན། དུས་མི་མཉམ་པ་ཡིན་མཁན། རྒྱུ་འབྲས་མ་ཡིན་མཁན་ཅིག་ཡོད། ད་ཁོ་ཡོད་དུས་རྩ་ཁོ་གཅིག་རྟགས་སུ་བཀོད་ནས་གཅིག་སྒྲུབ་པ་དེ་རྟགས་ཡང་དག་རེད་ཀྱི་མ་རེད་ཞེས་པའི་ག་པར་བཤད་ཀྱི་ཡིན་པ་ཟེར་ན། མི་མཐུན་ཕྱོགས་ལ་མ་མཐོང་བ་ཙམ་གྱིས་འབྲས་སྤྱི་མཐོང་བ་ལས་གཏན་ཚིགས་ཤེས་པ་ཚད་ལྟར་སྣང་ཟེར་གཅིག་བྱས་མི་མཐུན་ཕྱོགས་ལ་མ་མཐོང་བ་ཙམ་གྱིས་འཁྲུལ་པ་མེད་པ་མིན་འཁྲུལ་པ་སྲིད་པ་ཅན་ཉིད་ཟེར་དེ་བསྟན་པ་དོན་དག་མདོར་བསྡུས་ན་དེ་ན་རྟགས་ལྟར་སྣང་གཉིས་བསྟན་གྱི་ཡོད་རེད། ག་རེ་ཟེར་ན་ལྷག་ལྡན་གྱི་གཏན་ཚིགས་གཉིས་མ་ངེས་པའི་གཏན་ཚིགས་གཉིས་བསྟན་གྱི་ཡོད་རེད། རྗེས་ཁྱབ་དང་ལྡོག་ཁྱབ་མ་གྲུབ་མཁན་གྱི་ཕྱོགས་ཆོས་ཅན་གྱི་གཏན་ཚིགས་གཉིས་བསྟན་པ་རེད་བ་འོ། དེའི་སྐབས་སུ་ག་རེ་བཤད་ཀྱི་ཡོད་ཟེར་ན། རྫས་ཐ་དད་དུས་ཡུན་མི་མཉམ་མཁན་རྒྱུ་འབྲས་མ་ཡིན་མཁན་གཅིག་ཡོད་དེ། གཅིག་རྟགས་སུ་བཀོད་ན་གཅིག་སྒྲུབ་མཁན་རྟགས་དེ་རྟགས་རེད་ཀྱི་མ་རེད་འོག་མའི་སྐབས་སུ་བཤད་ཀྱི་ཡིན་ཟེར་བ་འོ་ད་དེ་ག་རེ་བཞག་ཟེར་ཡ་རེད། མི་མཐུན་ཞེས་པ་འོག་མ་དང་ཅེས་ད་རྒྱུ་འབྲས་ལ་ཟེར་རྫས་ཐ་དད་ཡིན་མཁན། དུས་ཡུན་མི་མཉམ་མཁན་རྒྱུ་འབྲས་མིན་པ་སྐོར་སྐད་ཆ་བཤད་ཚར་བ་ད་རྒྱུ་འབྲས་ཡིན་པ་སྐོར་རེད། རྒྱུ་འབྲས་ཡིན་པ་ལ་ད་ཡོད་རེད་བ། རྫས་ཐ་དད་རྫས་ཐ་དད་དུས་ཡུན་མི་མཉམ་མཁན་རྒྱུ་འབྲས་ཡིན་པ་རྒྱག་ཚེ་བཞག་རྒྱུ་ཡོད་རེད་བ། རྒྱུ་འབྲས་གང་ག་ལོ་ད་ག་རང་རེད་བ། ཁོ་ཡིན་ན་ཡང། ཁོ་ལ་རྟགས་བཀོད་སྟངས་ཁོ་ལ་འབྲས་བུ་རྟགས་སུ་བཀོད་ནས་རྟགས་གཅིག་སྒྲུབ་སྟངས་གཅིག་དང་རྒྱུ་ཁོ་རྟགས་སུ་བཀོད་ནས་སྒྲུབ་སྟངས་གཅིག་གཉིས་ཡོང་གི་རེད་བ། ཐུགས་སུ་ཡོད་བ་རེད་ཅེས་ད་འབྲས་བུ་རྟགས་སུ་བཀོད་པ་ཁོ་ལ་ད་རྒྱུ་རྟགས་སུ་བཀོད་པ་ལ་ཨ་ནི་གཉིས་བཞག་ད་དང་པོ་འབྲས་བུ་རྟགས་སུ་བཀོད་པ་ཁོ་ལ་ག་རེ་རྫས་ཐ་དད་དུས་མི་མཉམ་མཁན་རྒྱུ་འབྲས་ཡིན་མཁན་ད་ཁོ་ལ་རྒྱུ་འབྲས་གཉིས་མོ་ཁོ་ལ་རྒྱུ་རྟགས་སུ་བཀོད་ནས་སྒྲུབ་སྟངས་གཅིག་ད་འབྲས་བུ་རྟགས་སུ་བཀོད་ནས་རྒྱུ་རྟགས་སུ་སྒྲུབ་སྟངས་སྐབས་གཅིག་གཉིས་བཞག་ད་འབྲས་བུ་རྟགས་སུ་བཀོད་ན་ཅེས་འབྲས་བུ་རྟགས་སུ་བཀོད་སྟངས་དེ་ལ་འབྲས་བུ་གཅིག། འོ་རྒྱུ་སྤྱི་དཔོག་པ་གཅིག་རེད་པ་རྟགས་སུ་གྲུབ་ནས་རྒྱུ་སྤྱི་ཁོ་བསྒྲུབ་བྱའི་ཆོས་ལ་བཞག། འབྲས་བུ་སྤྱི་ཙམ་པོ་རྟགས་ལ་བཀོད་ནས་རྟགས་སྤྱི་བཀོད་ནས་འོ་དེ་འབྲས་རྟགས་ངོ་མ་རང་རེད་ཟེར་ག་པར་བསྟན་ཟེར་འབྲས་རྟགས་སུ་བསྟན་ཟིན་ཟེར་ཚེ་རྒྱུ་ལ་རང་བཞིན་ཇི་སྙེད་ཅིག་མེད་ན་མི་འབྱུང་འབྲས་བུ་ནི་གཏན་ཚིགསའོ་ཞེས་པའི་སྐབས་སུ་རྒྱུ་སྤྱི་འབྲས་བུ་སྤྱི་དཔོག་པ་ག་རེ་ཟེར་ན་མེ་སྤྱི་ཙམ་པ་ཁོ་རྒྱུ་ལ་བཞག་དུ་བ་སྤྱི་ཙམ་པ་དེ་རྟགས་ལ་བཀོད་ཡོང་གི་རེད་དུ་ལྡན་ལ་ཆོས་ཅན་མེ་ཡོད་དེ་དུ་བ་ཡོད་པའི་ཕྱིར་འབྲས་རྟགས་ཡིན་པ་བསྟན་ཚར་རེད་བྱས།

རྒྱུ། རྩོལ་བ་དེ་རྒྱུ་སྤྱི་རྒྱུ་རྩོལ་བ་སྤྱི་ཙམ་པ་དེ་བཞག་ཡིན་ཙང་ཨོ་ཧོ་དེ་ནི་ག་རེ་མགོ། རྒྱུ་སྤྱི་ལ་རེད་ད་འབྲས་བུ་ཁོ་ལ་རྩོལ་བྱུང་གི་རྩོལ་བྱུང་ཁོ་ལ་མང་པོ་ཡོད་རེད་རྩོལ་བྱུང་ལ་རྐང་པ་འདུག་མིག་འདུག་ཨ་མཆོག་འདུག་ཁག་མི་འདྲ་ཡོད་རེད་གང་ག་ང་རང་ཚོ་འདི་པ་ཡོད་ཉེ་གང་ག་རྩོལ་བྱུང་རྐྱང་རྐྱང་རྩོལ་བ་ལས་བྱུང་བ་རྐྱང་རྐྱང་ཡིན་པའི་ཕྱིར་ཡིན་ཙང་རྩོལ་བྱུང་ཉན་ཤེས་ཡིན་པས་ཅེས་སོགས་ཁོའི་ནང་ནས་བྱེ་བྲག་ཁོ་ཅིག་བཀོད་པ་རེད་པ་ཨང་རྩོལ་བ་ཁོ་རྒྱུ་ལ་བཞག་ཁོ་ལས་བྱུང་མཁན་དེ་ལ་སྒྲ་མི་འདྲ་ཡོད་རེད་ཁོའི་ནང་ནས་རྩོལ་བྱུང་ཉན་ཤེས་རྟགས་སུ་བཀོད་པ་རེད་པ་ཡིན་ཙང་འབྲས་བུའི་ཁྱད་པར་གྱིས་རྒྱུ་སྤྱི་དཔོག་པ་རེད་འགྲོ་བ་རེད་འོ་དེ་ཡིན་པ་རེད།

རྟགས་སུ་བཀོད་སྟངས་དེ་ལ་རྫས་ཐ་དད་དུས་མཉམ་པ་དང་མི་མཉམ་པ་མི་མཉམ་པ་ལ་རྒྱུ་འབྲས་ཡིན་པ་དང་མ་ཡིན་པ་ད་རྒྱུ་འབྲས་མ་ཡིན་པ་ཞེས་རྒྱུ་འབྲས་ཡིན་པ་ལ་རྒྱུ་རྟགས་སུ་བཀོད་ན་འབྲས་བུ་རྟགས་སུ་བཀོད་ན་རྒྱུ་རྟགས་སུ་བཀོད་དང་འབྲས་བུ་རྟགས་སུ་བཀོད་སྐད་ཆ་ཚོ་དག་རྒྱུ་རྟགས་སུ་བཀོད་པ་ཁོ་ལའང། རྒྱུ་རྟགས་སུ་བཀོད་འབྲས་བུ་སྒྲུབ་བྱེད་ལ་འགྲོ་བ་རེད་པ་ད་རྒྱུ་རྟགས་སུ་བཀོད་སྟངས་དེ་ལ་རྒྱུ་དེ་ལ་ཚོགས་པ་ཆ་ཚང་ཚང་མཁན་གཅིག་དང་འོ་ཁ་ཤས་ཁ་ཤས་ཚང་ལ་ཁ་ཤས་མ་ཚང་མཁན་ཞིག་གཉིས་འདུག་ཡིན་དུས་ཙང། རྒྱུ་ཚོགས་པ་རྟགས་སུ་བཀོད་ནས་འབྲས་བུ་སྒྲུབ་སྟངས་གཅིག་དང། རྒྱུ་མ་ཚོགས་པ་རྟགས་སུ་བཀོད་ནས་འབྲས་བུ་སྒྲུབ་སྟངས་གཅིག་ད་ཁོ་གཉིས་པོ་འདི་ག་རེ་ཟེར་ན་འབྲས་བུ་ཁོ་བསྒྲུབ་བྱའི་ཆོས་ལ་བཞག་རྒྱུ་ཁོ་རྟགས་ལ་མར་འགྲོ་དགོས་རེད། ད་རྒྱུ་ཚོགས་པ་རྟགས་སུ་བཀོད་ནས་འབྲས་བུ་ཁོ་སྐྱེ་རུང་དུ་སྒྲུབ་སྟངས་གཅིག་དང། སྐྱེ་ངེས་སུ་སྒྲུབ་སྟངས་གཉིས་འདུག་སྐྱེ་རུང་དུ་སྒྲུབ་ན་ད་རང་བཞིན་གྱི་གཏན་ཚིགས་ཆགས་འགྲོ་བ་རེད། སྐྱེ་ངེས་སུ་སྒྲུབ་ན་ནི་ཁྱབ་པ་མི་འདུག་ཟེར་མ་ངེས་པ་ནི་གཉིས་ཤིག་གོ་ད་ལྟ་འདིའི་སྐབས་སུ་ད་བརྟགས་ཤིང་ཞིབ་པ་དང་པོ་དེ་རེད། འདི་སྔ་ཕྱི་ལ་བརྟེན་པའི་རྩོད་པ་འགའ་འདུག་དེ་ལ་བཤད་ཀྱིན་པ་རེད་དེ་ཚེ།

ཕྱི་མ་ལ་ཟེར་ཏེ་རྒྱུ་མ་ཚོགས་པ་རྟགས་སུ་བཀོད་ན་འབྲས་བུ་མ་ཟད་འབྲས་བུ་སྐྱེ་ངེས་དཔོག་པ་དཔོག་མི་ཐུབ་པར་མ་ཟད་རུང་བ་ཙམ་ཡང་དཔོག་མི་ནུས་པ་ག་ནས་ཤེས་ཀྱི་ཟེར་ན་རྒྱུ་མ་ཚོགས་པས་འབྲས་བུ་ནི་རྗེས་སུ་དཔོག་པ་གང་ཡིན་པ་དེ་ནི་ལྷག་མ་དེ་འོ་དེ་སྐབས་ཤེས་ཀྱི་ཡིན། སྔ་མས། ད་འདིའི་སྐད་ཆ་དེ་རྒྱུ་མ་ཚོགས་པས་འབྲས་བུ་ནི་ཟེར་དེ་མར་སྐད་ཆ་གཤམ་དེ་ཡོང་དགོས་རེད་པ། ཁོ་གཤམ་དེ་ནི་རྟགས་ལྟར་སྣང་དེ་གཤམ་དེ་ནི་ཤེས་ཀྱི་ཡོད་ད་ཁོའི་ཁ་ཐུག་ལ་གླེང་དགོས་རེད། ཞེས་པ་དང། སྔ་མས། ད་རྒྱུ། དེ་འདྲ་ཡ་གི་རྒྱུ་ཚོགས་པ་རྟགས་སུ་བཀོད་ན།

འོ་ཐུག་ཆེན། ད་ཡིན་དུས་ཙང། རྒྱུ་རྟགས་སུ་བཀོད་སྟངས་དེ་ལ། རྒྱུ་གྲངས་ཚང་བ་རྟགས་སུ་བཀོད་སྟངས་གཅིག་དང་ཁ་ཡར་བ་རྟགས་སུ་བཀོད་སྟངས་གཅིག་གྲངས་ཚང་བ་རྟགས་སུ་བཀོད་ནས་འབྲས་བུ་སྒྲུབ་སྟངས་ཁོ་ལ། སྐྱེ་རུང་དུ་སྒྲུབ་སྟངས་གཅིག་དང་སྐྱེ་ངེས་སུ་སྒྲུབ་སྟངས་གཉིས་ཡོད་རེད་སྐྱེ་རུང་དུ་སྒྲུབ་ན་རྟགས་ཡང་དག་རེད་སྐྱེ་ངེས་སུ་སྒྲུབ་ན་རྟགས་ལྟར་སྣང་རེད་བྱས་ཙང། རྟགས་ཡང་དག་གི་ནང་ནས་ཀྱང་སྐྱེ་རུང་དུ་སྒྲུབ་ན་རྟགས་ཡང་དག་གི་ནང་ནས་ཀྱང་འབྲས་རང་མ་དམིགས་རྟགས་གསུམ་པོ་གང་རུང་གཅིག་ནང་ལ་མ་འདུས་པའི་སྐྱོན་མེད་དེ་རང་བཞིན་གྱི་གཏན་ཚིགས་ཡིན་པའི་ཕྱིར། སྐྱེ་ངེས་དཔོག་ན་ནི་རྟགས་ལྟར་སྣང་རེད་དེ་རྟགས་ཡང་དག་ནང་ལ་འགྲོ་ཡས་མི་འདུག་བྱས་ཙང་ཡ་གི་དེ་རྣམ་གསུམ་ཉིད་ཟེར་རང་འཇགས་ལ་བསྡད་ཀྱི་འདུག་བྱས་ཡག།

ད་འདི་སྐྱེ་རུང་དཔོག་ན་རང་བཞིན་གྱི་རྟགས་ཡང་དག་ཡིན་ཟེར་ག་ནས་བཤད་འདུག་ཟེར་ན། འོ་རྒྱུ་ཚོགས་པ་ལས་འབྲས་བསྐྱེད་པ་རྗེས་སུ་དཔོག་པ་གང་ཡིན་པ་དོན་གཞན་ལ་ནི་མི་ལྟོས་ཕྱིར་དེ་ནི་རང་བཞིན་ཡིན་པར་བརྗོད། སྐྱེ་རུང་ཡིན་པར་སྒྲུབ་པའི་རྟགས་ཡང་དག་རེད་རང་བཞིན་རྟགས་ཡང་དག་རེད། རྒྱུ་ནས་དང་ཆུ་ལུད་དྲོད་གཤེར་ཚོགས་པ་ཚང་བའི། འོ། ཚོགས་པ་ཚང་བ་དེ་ཆོས་ཅན། རྒྱུ་གྲངས་ཚང། རྒྱུ་ཚོགས་ཅག་ཚང་ཁོ་ན་གྲངས་ཚང་བ་ཁོ་རྟགས་སུ་བཀོད་པ་བོ་རེད་པ། འོ་དེ་འདྲ་བའི། ཚོགས་པ་ཚང་བ་དེ་ཆོས་ཅན། ཁྱོད་རྟགས་སུ་བཀོད་ནས། ད་རང་ཕྱོགས་ཀྱི་ཆོས་སུ་གྲུབ་པའི་གཞིར། ཟེར་ན་རང་ཕྱོགས་ཀྱི་ཆོས་སུ་གྲུབ་པའི་གཞི་ནི།

རང་བཞིན་གཅིག་ཡིན་ཟེར་བ་དང་གཅིག་པ་གཅིག་ཀྱང་ཆགས་འགྲོ་བ་རེད་སྐྱེ་རུང་གི་དུས་སུ་སྐྱེ་བའི་ཕྱིར། དེ་ལས་ནས་མྱུག་སྐྱེས་པ་དཔོག་པ་ཟེར་ད་སྐྱེ་ཡག་གི་སྐྱེ་རུང་དཔོག་སྟངས་ཞིག་དང་སྐྱེ་ངེས་དཔོག་པ་གཉིས་ཆགས་པ་རེད་བ། སྐྱེ་ངེས་དཔོག་ན་ཟེར་ད་སྐྱེས་པ་དཔོག་ན། ཁྱབ་པ་མ་ངེས་པ་རེད། ཨོ། ད་དེ་ཆོས་ཅན་ཟེར་ནས་ས་ཆུ་ལུད་དྲོད་གཤེར་ཚོགས་པ་ཚང་བའི་ཞིང་དེ་ཆོས་ཅན། གཞིར་ཟེར་དུས་ཤར་གྱི་ཞིང་ཁ་དེའི་སྟེང་དུ། རང་འབྲས་ནས་ཀྱི་མྱུ་གུ་སྐྱེས་པ་དཔོག་པ་ལས་གྲུབ་ན་ནི་རྟགས་ཡང་དག་མ་ཡིན་ཏེ་ཁྱབ་པ་མ་ངེས་པའི་ཕྱིར། ཨོ་རེད་བ། ཁྱབ་པ་མ་ངེས་ཏེ། ཁྱོད་ལས། ནས་ས་ཆུ་ལུད་དྲོད་གཤེར་ཚོགས་པ་ཚང་བའི་ཞིང་དེ་ལས། འབྲས་བུ་དེ་སྐྱེད་པ། ཁྱོད་ཀྱི་ཚོགས་པ་སྐད་ཅིག་སྔ་མ་དང་ཕྱི་མའི་ནུས་པ་རྣམས་དག་ཡང་གོང་ནས་གོང་དུ་འགྱུར་བ་ལ་ཕྱི་མ་ལ་ལྟོས་དགོས་དང་ཁོ་རང་གྲུབ་ཙམ་ཉིད་ནས་ག་རེའི་ངོ་བོར་གྲུབ་མི་འདུག་ས། རང་འབྲས་ནས་མྱུག་སྐྱེ་ངེས་ཀྱི་ངོ་བོར་གྲུབ་མི་འདུག་བ་མི་འགྲོ་བར་ཚེ་ཁོ་ལས་རང་འབྲས་ནས་མྱུག་སྐྱེ་ངེས་ཀྱི་ངོ་བོར་གྲུབ་པར་བྱེད་པ་ལ་སྐད་ཅིག་སྔ་མ་སྔ་མ་སྔ་མ་ནས་ཡར་གཞུག་མ་གཞུག་མ་གཞུག་མ་ལ་ཡར་ཕྱི་ནུས་པ་ཆེ་རུ་ཆེ་རུ་ཕྱིན་པའི་བར་དེ་ཐ་མ་ཁོ་ལ་ལྟོས་དགོས་ཀྱི་འདུག་བ། ཟེར་བ་ཕྱི་མ་ལ་ལྟོས་པའི་ཞེས་ཟེར་བ་འདུག་ཟེར། དོན་གཞན་ལ། དེ་ནི་རང་བཞིན་ཡིན་པར་བརྗོད་ཚོགས་པའི་འབྲས་བུ་ནུས་པ་རྣམས། འོ་འགྱུར་བ་དང་འབྲེལ། འགྱུར་བ་དང་འབྲེལ་ཟེར་ན་ཁྱོད་ཀྱི་ཚོགས་པ་སྐད་ཅིག་སྔ་མ་རྣམས་ཕྱི་མའི་ངོ་བོ་གོང་ནས་གོང་དུ་ཁོ་ཡར་ནུས་པ་ཤུགས་ཆེ་རུ་འགྲོ་བ་ལ་ལྟོས་པས་ཅེས་ཟེར་ཏེ་འགྱུར་བ་དང་འབྲེལ། དེ་ལྟོས་པ་ཡིན་ཙང་ཁོ་གྲུབ་ཙམ་ཉིད་ནས། རང་འབྲས་ནས་མྱུག་སྐྱེས་པའི་ངོ་བོར། གྲུབ་མི་འདུག་མ་གྲུབ་པ་ཡིན་ཙང་ཨ་ནི་ག་རེ། ཁྱབ་པ་མི་འདུག་ནས་ས་ཆུ་ལུད་དྲོད་གཤེར་ཚོགས་པ་ཚང་བའི་ཞིང་ཡིན་ན། རང་འབྲས་ནས་མྱུག་སྐྱེས་པ་ཡིན་པས་ཁྱབ་པ་མ་ངེས་མ་ངེས་པ་ནི་མ་ཡིན་ཏེ། མ་ཡིན་ཏེ། ད་ཁོ་ནུས་པ་གོང་ནས་གོང་དུ་འགྱུར་བ་ལ་ལྟོས་དེའི་བ་ས་ག་ལ་ལ།

ཁྱོད་ཀྱིས་ཁྱོད་ཁོ་རང་གྲུབ་ཙམ་ཉིད་ནས་རང་འབྲས་ནས་མྱུག་སྐྱེས་པའི་ངོ་བོར་མ་གྲུབ་པ་བྱས། ནི་ཁོ། སྐད་ཅིག་ཕྱི་མ་ཕྱི་མ་ཕྱི་མ་ཡར་གོང་འཕེལ་དུ་འགྱུར་བ་ཁོ། ནུས་པ་ཤུགས་ཆེ་རུ་ཕྱིན་པ་ཁོ་ལ་ལྟོས་དགོས་འོ་ན་ག་རེ་བྱེད་པ་དེ། ཁྱོད་ལས་རང་འབྲས་ནས་མྱུག་སྐྱེས་པ་ཁོ་གྲུབ་པ་ལ། དུས་ཚོད་གཞུག་མ་གཞུག་མ་ལ་ལྟོས་དགོས་ཀྱི་ཡོད་ན།